རེད་བ། ཁྱོད་ཁེ་སང་གསལ་བ་དུ་མ་དེ་ལ་ལྔ་ཙམ་ཞིག་ཡོད་ན་ད་རེས་སྤྱི་འཛིན་གྱི་ལབ་པ་ཤོར་དུ་སྐྱེས་ཡོད་འདུག་གསལ་བ་གཉིས་བརྩི་གྱི་ལབ་པ་དུ་མ་སྐྱེས་ན་ད་གསལ་བ་ག་རུ་འགོ་ཁེ་སང་གི་གསལ་བ་ལྔ་པོ་དེ་ཚོ་མེད་པ་ཨ་ནི་ད་རེས་སྤྱི་འཛིན་གྱི་བློ་ཞིག་སྐྱེས་པའི་རྒྱུ་མཚན་གྱིས་ཁེ་སང་གི་གསལ་བ་དེ་ཚོ་ལ་སྤྱི་འཛིན་གྱི་བློ་སྐྱེད་པའི་ནུས་པ་མེད་པར་གྲུབ་པའི་བཟོ་འདྲ་ཆགས་པ་རེད་བ། ད་ལྟ་ཡར་གྱི་ཐེངས་མ་དེ་ལ་གསལ་བ་དེ་དག་དུ་མ་ཕན་བྱེད་དུ་ཡོད་མེད་ན་ཡང་སྤྱི་འཛིན་གྱི་བློ་དེ་ལ་སྤྱི་འབའ་ཞིག་གཟུང་དོན་བྱས་ནས་སྐྱེས་ཀྱི་འདུག་སེ་རྟགས་གསལ་དེ་བཏང་ང་རེད་བ། ད་ཡིན་དུས་ཚ་གཅིག་མེད་པ། གཞན་གཅིག་གིས་མིག་ཤེས་སྐྱེས་པ་ཡོད་པའི་རྒྱུ་མཚན་གྱིས་ཤེས་པ་དེ་སྐྱེས་པ་ཡོད་པའི་རྒྱུ་མཚན་གྱིས། ཡར་གྱི་ཐེངས་མ་དེ་ལ་སྤྱི་འཛིན་གྱི་ཤེས་པ་སྐྱེ་བ་མེད་པའི་རྒྱུ་མཚན་གྱིས་སྤྱི་འཛིན་གྱི་ཤེས་པ་སྐྱེད་པའི་ནུས་པ་མེད་པར་གྲུབ་པའི་བཟོ་འདྲ་ཆགས་འགྲོ་བ་རེད་བ། སྤྱི་འཛིན་གྱི་གསལ་བ་ཁར་སོ། སྤྱི་འཛིན་གྱི་ཤེས་པ་སྐྱེས་པ་ཁོ་ལ་རང་ལུགས་གར་ལབ་སོང། སྔ་མ་ཡི་གསལ་བ་དེ་དག་ཕན་བྱེད་དུ་ཡོད་ན་ཡང་འདྲ་འདུག་མེད་ན་ཡང་འདྲ་འདུག་དེ་འདྲའི་སྔ་བ་དེ་ཕན་བྱེད་དུ་ཡོད་མེད་གང་ལ་ཡང་མ་ལྟོས་པར། འོ་སྤྱི་དོན་སྤྱི་འཛིན་གྱི་ཤེས་པ་ཅིག་སྐྱེ་གི་འདུག་ཨ་སྐྱེ་བ་ག་རེ་ཟེར་ན་སྤྱི་འབའ་ཞིག་གཟུང་དོན་དུ་བྱས་ནས་སྐྱེ་ཐུབ་ཀྱི་འདུག་ཨ། དེ་སྐྱེས་པ་ཡིན་ན། ཁ་སང་གི་གསལ་བ་དེ་ཚོ་ལ་སྤྱི་དེ་སྐྱེད་པའི་ནུས་པ་མེད་པ་ཆགས་འགྲོ་བ་རེད། ཁ་སང་གི་གསལ་བ་དེ་དག་ལ་སྤྱི་དེ་དག་སྐྱེད་པའི་ནུས་པ་མེད་ན་སྤྱི་དོན་གྱི་གསལ་བ་དུ་མས་སྤྱི་འཛིན་གྱི་ཤེས་པ་དེ་སྐྱེད་ཟེར་ནས་ཤོར་འགྲོ་བོ་རེད། དེ་བཏང་ང་ར་བ། དེ་ཟེར་དུས་ག་རེ་བྱེད་ཀྱི་འདུག་དེ་ནི་ད་ཁ་ཅིག་གིས་ཟེར་ཡ་རེད། འོ་ན། སྔོན་པོ་མེད་སའི་ས་ཆ་ཞིག་ལ་སེར་པོ་སེར་པོ་ཡོད་ས་ཅིག་ཡོད་རེད་དེའི་ཚེ་ན་སེར་པོ་ཡོད་ས་དེ་ལ་སེར་འཛིན་མིག་ཤེས། སྐྱེ་གི་ར་བ་ཨང་སེ་སྐྱེས་པ་ཡིན་ཙང་དེའི་ཚེ་ན་ནི་སྔོན་པོ་མེད་པ་སེར་འཛིན་མིག་ཤེས་སྐྱེས་པ་ཡིན་པའི་ཕྱིར། ཡིན་ཙང་སྔོན་པོ་མེད་པ་མིག་ཤེས་ཅིག་སྐྱེས་པ་ཡིན་པའི་ཕྱིར་ཡིན་ན་སྔོན་པོ་ལ་མིག་ཤེས་སྐྱེད་པའི་ནུས་པ་མེད་ཨང་ད་སྔོན་པོ་མེད་པ་འོ་མིག་ཤེས་སྐྱེས་པ་ཡོད་པས་ཞེས་སོགས་རྟགས་གསལ་དེ་ཁྱོད་རེ་དེ་ལྟ་བུ་ཞིག་བཏང་ཡོང་གི་འདུག་ཨང་སེ་ཨོ་ར་བ་ཨོ་ཐུགས་སེ། རང་ལ་མཚུངས་པ་སྤང་བ་ནི་སྔོན་པོ་མེད་པ་སེར་པོས་སེར་པོའི་མིག་ཤེས་སྐྱེད་པས་སྔོན་པོ་ལ་མིག་ཤེས་སྐྱེད་པའི་ནུས་པ་མེད་པ་མིན་པ་ལྟར། སྔོན་པོ་མེད་པར། འོ་དེ་ནུས་པ་མེད་པ་མ་ཡིན་ར་བ། ཁོ་གར་ཟེར་ན་ས་ཆ་དེ་ན་སྔོན་པོ་དེ་མེད་ད་དེའི་སྟོབས་ཀྱིས་དམིགས་རྐྱེན་བྱས་ནས་ཨ་ནི་མིག་ཤེས་ཅིག་མ་སྐྱེས་པ་རེད་མ་གཏོགས་སྔོན་པོ་ཡོད་སོང་ན་སྔོ་འཛིན་མིག་ཤེས་ལམ་སང་སྐྱེས་ཆོག་གོ་ར་བ་ཡིན་ཙང་ད་ལྟ་དེ་འདྲའི་ནུས་པ་མེད་པ་དེ་སྒྲུབ་མི་ཐུབ་པ་རེད་ནུས་པ་མེད་པ་དེ་སྒྲུབ་མི་ཐུབ་པ་ལྟར། ནུས་པ་མེད་པ་མིན་པ་ལྟར་ནུས་པ་མེད་པ་དེ་སྒྲུབ་མི་ཐུབ་པ་ལྟར་སྔོན་པོ་མེད་པ་ལ་སེར་པོ་དང་འཕྲད་པའི་སྤྱི་བློའི་ཁ་རོག་གོ།

འོ་ཁོ་ལ་ད་མགོ་མཚུངས་ཀྱི་རིགས་པ་ཁོ་ལ་དེ་བཏང་རེད། དཔེ་གོ་དེ་གོ། སྔོན་པོ་མེད་པ་ལ་སེར་པོ་དང་སྤྱི་དོན་གཞན་གཉིས་པོ་དེ་འཕྲད་པ་ལ་བརྟེན་ནས་འོ་དེ་ནི་སྤྱི་འཛིན་གྱི་བློ་ཞིག་སྐྱེས་ཀྱི་རེད་སྐྱེས་པ་ཡིན་ཙང་སྔོན་པོ་ལ་སྤྱི་བློ་སྐྱེད་པའི་ནུས་པ་མེད་པ་དེ་མི་འགྱུར་རོ་ཞེ་ན། མི་མཚུངས་པ་འབའ་ཞིག་ཡིན་ཏེ། ཡར་གྱི་ངའི་རྟགས་གསལ་དང་ཡང་ད་ཁྱོད་རེ་མགོ་མཚུངས་ཀྱི་རིགས་པ་གཉིས་པོ་འདི་རྩ་བ་ཉིད་ནས་མཚུངས་ཀྱི་མི་འདུག། མེ་ཡ་གར་ཟེར་ན་སྔོ་སེར་སོགས་ཀྱིས་མིག་གི་རྣམ་པར་ཤེས་པ་ལ་ཕན་འདོགས་པའི་ནུས་པ་སོ་སོར་མཐོང་བ་ཡིན་ལ། ཞེས་བྱས་སོ། སྔོན་པོ་ལ་གར་ཟེར་ན་སྔོན་པོ་ལ་སྔོ་འཛིན་མིག་ཤེས་སྐྱེད་པའི་ནུས་པ་ཡོད་རེད་མ་གཏོགས་སེར་འཛིན་མིག་ཤེས་སྐྱེད་པའི་ནུས་པ་ཡོད་མ་རེད་སེར་པོ་ལ་སེར་འཛིན་མིག་ཤེས་སྐྱེད་པའི་ནུས་པ་སྔོ་འཛིན་མིག་ཤེས་སྐྱེད་པའི་ནུས་པ་ཡོད་མ་རེད་ཡིན་ཙང་ཁོ་རང་གཉིས་ལ་ནུས་པ་སོ་སོར་མཐོང་གི་འདུག་མཐོང་ལ། སྔོན་པོ་མེད་པར་སེར་པོས་སེར་འཛིན་མིག་ཤེས་སྐྱེ་སེར་པོ་མེད་པ་ལ་ཡང་སྔོན་པོས་སྔོ་འཛིན་མིག་ཤེས་སྐྱེ་བ་སྐྱེ་གི་རེད། དེའི་ཚེ། ད་ཡིན་ན། ད་ག་རེ་མགོ་དེ་གཉིས་པོ་དེ་ལ་ནུས་པ་སོ་སོ་ནས་ཡོད་ཙང་སྔོ་སེར་སོ་སོ་ཚོགས་པ་ལ་ཡང་མིག་ཤེས་སྐྱེད་པའི་ནུས་པ་འགྲུབ་པ་ལ་གྲུབ་པ་དང། སྔོ་འཛིན་སྔོན་པོ་དང་སེར་པོ་གཉིས་ཀ་མཉམ་པོ་ཚོགས་ས་དེ་ལ། ད་ག་རེ་མགོ་སྔོན་པོ་དང་སེར་པོ་གཉིས་ཀ་འཛིན་པའི་མིག་ཤེས་སྐྱེས་ཡོང་གི་རེད་ཁྲ་འཛིན་མིག་ཤེས་ཟེར་བ་གཅིག་སྐྱེས་ཡོང་གི་རེད་བ་ནུས་པ་འགྲུབ་ལ། གྲུབ་པ་དེ་ལ་གྲུབ་པ་དེའི་ཕྱིར། ཚོགས་པས་ཀྱང་སྔོ་སེར་གཉིས་ཀའི་རྣམ་པ་ཅན་གྱི་མིག་ཤེས་སྐྱེད་པའི་ཕྱིར་དེ་འདུག། གསལ་བ་རྣམས་ལ་ཇི་ལྟར་ཡང་ད་དེ། དེ་ཡིན་ཙང་ཁོ་ལ་ནུས་པ་དེ་ཡོད་པ་དེ་སྒྲུབ་སྔོན་པོ་དང་སེར་པོ་དང་དེ་ཚོགས་པ་གང་ག་ལོག་ལ་མིག་ཤེས་སྐྱེད་པའི་ནུས་པ་ཡོད་པ་དེ་སྒྲུབ་རང་ལུགས་རེད་ཁོ་ནུས་པ་སོ་སོར་ཡོད་ཙང་དེ་ཤེས་ད་ཡིན་དེ་ལྟར་ཡིན་པ་ལ། ཁྱོད་རེ་ཡ་གི་ག་རེ་འོང་གོ་སྤྱི་ལྡན་གྱི་གསལ་བ་ཟེར་དེ་ལ་བྱས་ན་དེ་འདྲའི་ནུས་པ་ཡོད་མ་རེད་ཟེར་གསལ་བ་རྣམས་ལ་ཇི་ལྟར་ཡང་སྤྱི་བློ་གཟུང་དོན་གྱི་སྒོ་ནས་སྐྱེད་པའི་ནུས་པ་མེད་པར་ཐལ། གསལ་བ་ཡོད་མེད་ལས། སྤྱི་བློ་ལ་རྣམ་པ་མི་འདྲ་བ་འཆར་བ་དེ་ལྟར་མིན་པ། རྟག་ཏུ་སྤྱི་འབའ་ཞིག་གི་རྣམ་པ་འཆར་བ། དོན་དག་འདི་ལ་བསམ། སྔོན་པོ་མེད་པར་སེར་འཛིན་མིག་ཤེས་སྐྱེ་བ་དེའི་ཚེ་ན། སེར་པོའི་རྣམ་པ་ཤར་མཁན་གྱི་མིག་ཤེས་སྐྱེ་བ་ཡིན་པའི་ཕྱིར། སེར་པོ་མེད་ས་ལ་སྔོན་པོ་ཡོད་པའི་ས་ཆ་དེ་ལ་སྔོ་འཛིན་མིག་ཤེས་སྐྱེ་བ་དེའི་ཚེ་ན། སེར་པོའི་རྣམ་པ་ད་གི་སེར་པོའི་རྣམ་པ་ལས་གཞན་པ་སྔོན་པོའི་རྣམ་པ་གཞན་ཞིག་ཤར་བ་ཡིན་པའི་ཕྱིར། ཡིན་ཙང་རྣམ་པ་སོ་སོ་ནས་ཤར་རྒྱུ་འདུག་བ། རྣམ་པ་སོ་སོ་ནས་ཤར་རྒྱུ་ཡོད་པ་ཡིན་ཙང་ནི། འོ་གསལ་བ་སོ་སོ་ལ། དེ་འདྲའི་ཅི་འདི་ག་རེ་ངོ། དེ་འདྲའི་རྣམ་པ་དེ་དག་ཤར་མཁན་གྱི་བློ་སོ་སོ་སོ་སོ་ནས་སྐྱེད་པའི་ནུས་པ་ཡོད་པའི་ཕྱིར། ཁྱོད་རང་གི་ཡ་གི་ཁས་ལེན་དེ་བ་གསལ་རྣམས་ལ། དེ་ནི་ག་རེའི་མགོ། སྤྱི་བློ་གཟུང་དོན་གྱི་སྒོ་ནས་སྐྱེད་པའི་ནུས་པ་མེད་པ་ཡིན་པར་ཐལ། གསལ་བ་བ་གསལ་ཁོ་ཚོ་ཡོད་ན་ཡང་ཡོད་བ་གསལ་ཁོ་ལ་མང་ཉུང་འདྲ་མི་འདྲ་གང་ཡོད་ན་ཡོད་ན་ཡང། སྤྱི་བློ་ལ་རྣམ་པ་མི་འདྲ་བ་འཆར་བ་མིན་པའི་ཕྱིར། མིན་པ་རྟག་ཏུ་སྤྱི་འབའ་ཞིག་གཟུང་དོན་དུ་བྱས་པ་ཡིན་པའི་རྣམ་པ་འཆར་བའི་ཕྱིར། དེ་ལ་ཇི་ལྟར་ཐ་སྙད་འདོགས་ཞེས་པའི་ཐལ་བ་སོ་ན་གནས་སོ། འོ་དེར་དེ་ལ། ཐ་སྙད་ཇི་ལྟར་འདོགས་ཟེར་དེ་སྤྱི་འབའ་ཞིག་གཟུང་དོན་དུ་བྱས་སོང་ན། ཨ་ནི་ཡ་གི། ཐ་སྙད་མི་འདོགས་པའི་སྐྱོན་ཞིག་བཏང་བ་རེད། ད་ལྟ་སྤྱི་ལྡན་གྱི་གསལ་བ། འོ། གཟུང་དོན་དུ་བྱས་ནས་སྤྱི་བློ་སྐྱེས་ན་ཡང། འོ། དེ་ནི། ག་རེ་འོང་གོ། བ་གསལ་རྣམས་ལ་ཐ་སྙད་སྒྲ་དང་རྟོག་པས་ཨ་ནི་ཐ་སྙད་མི་འདོགས་པར་ཐལ་བའི་སྐྱོན་རང་འཇགས་ནས་ཡོང་གི་རེད། ད་བཏང་མ་བཏང་ཡང་དེ་གཅིག་པ་ཡོང་གི་རེད་ཟེར་ངེས་གསར་བ། རང་ལུགས་འདི་གཟིགས་འདུག་བ་ད་གང་ལྟར་ཀྱང་སྔོ་འཛིན་མིག་སྔོན་པོ་དང་སེར་པོ་གཉིས་ལ་རང་རང་གི་རྣམ་པ་ཤར་མཁན་གྱི་ཤེས་པ་མི་འདྲ་བ་རེ་རེ་སྐྱེས་ཀྱི་ཡོད་རེད་བ། སྐྱེས་ཀྱི་ཡོད་ཙང། ཁོ། ཡོད་མེད་ཀྱི། སྔོན་པོ་དང་སེར་པོ་གཉིས་པོ་དེ་གང་ཁོ་རང་རང་ན་ཡོད་དེ་ན་ཡོད་མེད་ཀྱི་ཁྱད་པར་གྱིས་ཤེས་པ་དེ་ལ་མི་འདྲ་བ་གཅིག་རྣམ་པ་ཤར་སྟངས་ཁོ་ལ་མི་འདྲ་བ་བློ་གཉིས་སྐྱེས་ཡོང་གི་འདུག་མི་འདུག། དེ་སྐྱེས་ཀྱི་བར་བ་སྐྱེས་པ་རེད་ཚོགས་པ་དེ་ལ་ཡང། ཤེས་པ་རྣམ་པ་མི་འདྲ་བ་ཅིག་ཤར་མཁན་གྱི་ཤེས་པ་ཅིག་སྐྱེས་པ་རེད་པ། རྣམ་པ་མི་འདྲ་བ་ཤར་མཁན་གྱི་ཤེས་པ་སྐྱེས་པ་དེ་ཁོ་ཚོའི་སོ་སོའི་སྟེང་དུ་ད་རུང་རང་རང་གི་རྣམ་པ་ཤར་མཁན་གྱི་ཤེས་པ་རེ་རེ་སྐྱེ་བའི་མིག་ཤེས་རེ་རེ་སྐྱེ་བའི་ནུས་པ་ཡོད་པ་ཡིན་ཙང་དེ་རེད། ད། རང་ལུགས་ལ། བ་གསལ་རྣམས་ལ། འོ་ཡ་ག་རེ་མགོ་བོ་དེ་ནི། གཅིག་འཛིན་གྱི་བློ་སྐྱེད་པའི་ནུས་པ་ཡོད་རེད་ཡོད་མ་རེད། ཡོང་གི་རེད། ཅི་སྟེ་བ་གསལ་ལ་གཅིག་འཛིན་གྱི་བློ་སྐྱེ་བའི་ནུས་པ་ཡོང་གི་རེད། ཡོད་ན་ཡང་ཁོ་རང་གི་ཕ་བའི་བྱེ་བྲག་པའི་ཁས་ལེན་ལ་བ་གསལ་ལ་སྤྱི་དོན་གཞན་ཁོ་མེད་ན། ཨ་ནི། དེ་སྐྱེས་པའི་གཅིག་འཛིན་གྱི་བློ་སྐྱེ་བའི་ནུས་པ་མེད་ཟེར་ལབ་པ་རེད། ད་ནུས་པ་ཡོད་ས་གོ་བ་ཐོག་སྤྱི་དོན་གཞན་ཁོ་རང་རྐྱང་རྐྱང་ལ་མེད་དུ་མི་འདུག་བ་ཅེས། མེད་པ་ཡིན་ཙང་སྤྱི་དོན་གཞན་ཁོ་རང་རྐྱང་རྐྱང་ལ་མེད་དུ་མི་འདུག་ཙང་ཨ་ནི། བ་གསལ་དུ་མ། སྤྱི་ལྡན་གྱི་བ་གསལ་དུ་མ། ཡོད་ན་ཡང། ཨོ་ཧོ། སྤྱི་དོན་གཞན་ཁོ་ལ་ནི་རྣམ་པ་གཅིག་ཁྱེར་གཅིག་མ་གཏོགས་ཤར་རྒྱུ་མི་འདུག་ཨོ། སྤྱི་ལྡན་གྱི་བ་གསལ་དུ་མ་མེད་ན་ཡང། གཅིག་འཛིན་གྱི་བློ་ཁོ་ལ་ནི་གཅིག་འབའ་ཞིག་ཁོ་རང་མ་གཏོགས་རྣམ་པ་མི་འདྲ་བ་ཤར་རྒྱུ་མི་འདུག་པ་མེད་པ་ཡིན་ད་ནི་ག་རེ་མི་འདུག་ཟེར་ཡ་རེད། ཨོ། སྤྱི་ལྡན་གྱི་བ་གསལ་དུ་མ་དེ་ལ་ཨོ། གཅིག་འཛིན་གྱི་བློ་སྐྱེད་པའི་ནུས་པ་མི་འདུག་ལབ་དགོས་ཨ་རོ། རང་ལུགས་ལ་ག་རེ་ཟེར་ན་ཁོ་གཉིས་ཉིན་མོ་དེ། ཡུལ་ཉིན་མོ་དེ་ཡོད་མེད་ཀྱིས་དེ། ཁོ་ཡོད་ན་ཁོའི་རྣམ་པ་ཤར་མཁན་གྱི་བློ་སྐྱེས།

ཕན་བཏགས་ན་དེ་འདྲ་བྱེད་དགོས་པ་ལས། ཨོ། བ་གསལ། སྤྱི་ལྡན་གྱི་བ་གསལ་དུ་མ་དེ་གིས་སྤྱི་དོན་གཞན་ལ་ཕན་བཏགས་པའི་བཏགས་རྒྱུ་མེད་དེ། དེ་ཡོད་ན་ག་རེ་བྱེད་དགོས་ཟེར་ན་ཡང་ན་གཅིག་འཛིན་གྱི་ཤེས་པ་དེ་ལ་བ་གསལ་དུ་མའི་རྣམ་པ་ཤར་དགོས་པ་རེད། ཨོ། དེ་མི་ཤར་བའི་ཕྱིར་མི་ཤར་བ་དང་གཅིག་འབའ་ཞིག་གི་རྣམ་པ་ཤར་བ་ཡིན་པའི་ཕྱིར་རོ། དེར་བ་གསལ་དུ་མས་ཁོ་ལ་ཕན་བཏགས་ཡོད་ན། སྤྱི་ལྡན་གྱི་བ་གསལ་དུ་མས་ཁོ་ལ་ཕན་བཏགས་ཡོད་ན། སྤྱི་ལྡན་གྱི་བ་གསལ་དུ་མའི་རྣམ་པ་ཤར་དགོས་པ་ལས་དེའི་རྣམ་པ་མ་ཤར་བའི་ཕྱིར་མ་ཤར་བ་དང་གཅིག་འབའ་ཞིག་གི་རྣམ་པ་ཤར་བ་ཡིན་པའི་ཕྱིར་ཨོ་ད་དེ་འདྲ་ཟེར་གྱི་ཡོད་ས་རེད། སྤྱི་བཏང་འདིའི་ཨ་ལེ་ཁོ་གངས་ཅན་གཞུང་ཁོ་རང་གི་འགྲོ་སྟངས་དང་དེ་ཧ་གོ་བྱེད་པ་ལ་རྩ་ཡིག་ཕ་ཡིག་ཁས་ལེན་ཁོ་དང་ཁོའི་རྟ་སིའི་གར་བཟོ་རེད། ཐོག་མའི་ཕ་ལང་གུའི་རྟ་ས་སྟོང་ས་ཁས་ལེན་བྱེད་བ་རོ་གོ་དེ་རོབ་ཙམ་ཅིག་ཧ་གོ་དགོས་བའི་སར་བ། ངོ་ཐུག་ཅེས་གསལ་བ་རྣམས་ལ་ཇི་ལྟར་ཡང་སྤྱི་བློ་ཟུང་འབྲེལ་གྱི་སྒོ་ནས་སྐྱེད་པའི་ནུས་པ་མེད་པ་ད་གསལ་བ་ཡོད་མེད་ལས། ཨོ། གསལ་བ་ཡོད་ན་ཡོད་མེད་ད་ལྟར་སྤྱི་ལྡན་གྱི་གསལ་བ་དུ་མ་ཡོད་ན་ཡོད་མེད་ན་མེད། ཨོ། གཅིག་འཛིན་གྱི་བློ་ཁོ་ལ་ཨོ། རྣམ་པ་མི་འདྲ་བ་འཆར་རྒྱུ་མེད་པ་གཅིག་འབའ་ཞིག་བྱུང་ད་གར་གཅིག་གི་འདུག་ཟེར་ན་དེ་ག་སྲིད་བལྟས་ན། གཅིག་འབའ་ཞིག་གི་གཟུང་དོན་བྱས་ནས་མ་གཏོགས་གཟུང་དོན་དུ་མ་གཏོགས་གཅིག་འབའ་ཞིག་གཟུང་དོན་དུ་བྱས་ནས་སྐྱེས་པ་ཁོ་རང་བློ་ལ་དྭངས་མ་རེད་པ། མ་ཡིན་ཀྱང་ཁྱོད་རང་གིས་གཅིག་འབའ་ཞིག་གཟུང་དོན་དུ་བྱས་ནས་སྐྱེས་པ་ཁས་ལེན་ན། གསལ་བ་རྣམས་ཀྱིས་ཕན་མ་བཏགས་པ་བྱས་སྤྱི་དོན་གཞན་འབའ་ཞིག་གིས་ཕན་བཏགས་པའི་རྟགས་རེད་ཟེར་མ་གཏོགས་གཞན་གང་གསལ་བས་ཕན་བཏགས་པའི་བཏགས་མཁན་མི་འདུག་པ།

གཟུང་དོན་གྱི་ནུས་པ་ཡོད་པར་གྲུབ་ལ། ཁོ་ལ་ཁོ་རང་ཕན་བཏགས་པའི་རྟགས་བཤད་རྒྱུ་ཡོད་རེད། ཨོ་གསལ་བ་ཀུན་ཚོགས་སམ། གང་རུང་རེ་ལས་ཀྱང་མེད་ཀྱང་སྤྱི་བློ་ལ་རྣམ་པ་མི་འདྲ་བ་འཆར་བ་མེད་པ་ཁས་བླངས་པས་ཁྱོད་རང་གི་གཟུང་དོན་གྱི་ནུས་པ་དེ་རྩ་ནས་ཕན་བཏགས་པའི་རྟགས་བཤད་རྒྱུ་མེད་པའི་ཕྱིར་གཟུང་དོན་གྱི་ནུས་པ་དེ་སྒྲུབ་མི་ནུས་པ་ཡིན་ནོ་ཅེས་དུག་སེལ་བའི་ཞལ་ཡག་རེད། ད་འདི་ག་རེ་ཡིན་ན། སྤྱི་རྟེན་གྱི་གསལ་བས་ནི། ཨོ། དེ་ནི་སྤྱི་འཛིན་གྱི་བློ་སྐྱེས་པ་འགག་བསལ་དེའི་རྩ་བ་དེ་ག་རེ་རེད།

ཚ་ཐར་ཡིན་པས་ཁས་བླངས་དག་ཡིན་པའི་ཕྱིར། གལ་ཏེ་དུ་མ་གཅིག་ལྟོས་ནས། འོ་དེར་གལ་ཏེ་གསལ་བ་དུ་མ་རྣམས་ཀྱིས་ནི། གང་ལ་ཡང་མ་ལྟོས་པ་བྱས་འབྲས་བུ་གཅིག་སྐྱེ་བ་ཡིན་ན་ཁྱོད་རང་གང་མེད་དེ། བྱེ་བྲག་པའི་ཁས་ལེན་རེད། གལ་ཏེ་དུ་མ་གཅིག་ལ་ལྟོས་མེད་དུ་ནི་འབྲས་བུ་གཅིག་སྐྱེ་བ་མ་ཡིན་གྱི། འོ་ཐ་དད་མིན་པ་དང་འོ་དེར་གསལ་བ་རྣམས། གསལ་བ་དུ་མ་སྤྱི་གཅིག་ལ་ལྟོས་ནས་ཐ་དད་མིན་པ་ལྟ་བུ་སྣང་བའི་བློ་གཅིག་སྐྱེས་པའི་ཕྱིར། ད་དེ་བར་དོ་ལ་ཁས་ལེན་རེ་དོ། ཞེས་ཁེར་སྐྱེད་ཅེ་ན་བྱེད་དེ་གཞན་གྱི་འདོད་པ་དེ་བྱ་དེ་ནི་འོ་དེ་ལྟར་སོ་སོར་མེད་པ་ཡང་ཕན་ཆད་དུ་ཡོད་མེད་ཀྱི་གསལ་བ་རྣམས་གསལ་བ་དུ་མ་ཡང་སོ་སོར་ཡོད་ཕན་ཆད་དུ་ཡོད་མེད་ལ་མ་ལྟོས་པ་ནི། རྟག་ཏུ། འོ་དེ་ལྟར་སོ་སོར་མེད་པ་ཡང་སོ་སོ་དང་ཅི་གར་འགོག་སྤྱི་རྟེན་གྱི་གསལ་བ་དུ་མ་དེ་ཚོ་སོ་སོར་མེད་པ་ཡང་ནི། དེ་གཅིག་གིས་ཀྱང་དེ་གཅིག་གིས་ཀྱང་སྤྱི་དོན་གཞན་གཅིག་པོ་དེ་ག་རང་གིས་ནི། འོ། དེ་སྤྱི་འཛིན་གྱི་བློ་དེ་སྐྱེད་པར་བྱེད་པའི་སྒོ་ནས་ཁྱོད་ཀྱི་གཟུང་རྣམ་ལ་ནི་ཁྱད་པར་མེད་པའི་ཕྱིར་ཟེར་རོ། དེ་གཅིག་གིས་ཀྱང། སྐྱེད་བྱེད་ན། བློ་རྣམས་དེ་ལ་ནུས་མེད་ཕྱིར། འོ། གཟུང་དོན་གྱི་ནུས་པ་མེད་པའི་ཕྱིར་ཞེས་ནི། འོ། དེ་རེད་ད་དེ་རེད། ཁུ། དཔེ་དེ་ཚུར་བཀོད་པར། སྔོན་པོ་མེད་པར་སེར་པོ་འཛིན་པའི་མིག་ཤེས་སྐྱེ་ཡོང་གི་འདུག་བ་དེ་ཡིན་དུས་སྔོན་པོ་ལ། མིག་ཤེས་སྐྱེ་བའི་ནུས་པ་མེད་པ་ནང་བཞིན་མེད་པར་བསྒྲུབ་མི་ནུས་པ་ནང་བཞིན་སྔོན་པོ་མེད་པ་ལ། སྤྱི་དོན་གཞན་དང་ལྡན་མཁན་གྱི་སེར་པོ་ལ་སེར་འཛིན་མིག་ཤེས་ཀྱི་སྤྱི་བློ་ཡོད་སེར་འཛིན་གྱི་གར་དགུ་སྤྱི་བློ་སྐྱེ་བའི་ནུས་པ་ཡོད། བར་ཁ་སྤྱི་བློ་སྐྱེ་བས་སྔོ་འཛིན་ལ་སྔོན་པོ་ལ་སྤྱི་བློ་སྐྱེ་བའི་ནུས་པ་མེད་པར་བསྒྲུབ་མི་ཐུབ་པ་རེད། དེའི་ཐུགས་སྲས་ནི་བཀོད་པ་དེ་ལ་རང་ལུགས་ཡིན།